ཞེ་དྲག་གི་རྩ་ཆེན་པོ་ཞིག་གནང་གི་ཡོད་རེད། བྱས་ཙང་འདི་ཀུ་ས་ལི་ཡི་ཚོགས་གསོག་ཟེར་ཡ་དེ་ཡ་དེ་ཕྱི་ཕྱི་ལོག་ལོག་པའི་མངོན་གསལ་དོད་པོ་མེད་པ་ཞིག་གི་ནང་གི་པའི་ཉམས་ལེན་གི་ཐོག་ནས་པ་ཡ་ནི་འདི་ནི་ཉམས་ལེན་རྩ་ཆེན་པོ་ཞིག་བྱེད་ཅིག་གི་དེ་འདྲས་གི་དེ་ཡིན་ཙང་ནི་དེ་ནི་འདི་ལ་ཡི་ཀུ་ས་ལི་ཡི་ཚོགས་གསོག་ཟེར་གྱི་ནའོ་འདུག་ཟེར་ལབ་པ་རེད། དེ་རིང་ད་འདི་ཀུ་ས་ལི་ཡི་ཚོགས་གསོག་ཟེར་མཁན་དེ་འདི་ནི་གཅོད་དང་འདྲ་པོ་ཡོད་རེད། ག་རེ་བྱེད་པ་རེད་ཟེར་ན་འདི་ནི་རང་གི་ལུས་པོ་འདི་ནི་ག་རེ་བཟོ་རྒྱུ་ཡིན་པས་ནི་འདི་ནི་མཆོད་པ་ལ་ཕུལ་ནས་ད་འདི་ནི་ཕྱིའི་མཆོད་པ་ག་ཚད་ཅིག་ཕུལ་བ་ལས་ཀྱང་འདི་ནི་རང་གི་ལུས་ཀྱི་མཆོད་པ་འདི་ནི་འདི་ནི་ཕུལ་ཡིན་ན། འདི་བསོད་ནམས་ཆེ་བ་ཡོད་རེད། ཟེར་ནས་དེའི་ཁ་ཐུག་དེ་ལ་ངས་ད་འཁོར་བ་ཐོག་མ་མེད་པ་ནས་ད་རེས་བར་དུ་དེ་ནི་ལུས་མང་པོ་ཅིག་བླངས་ཚར་རེད་དེ། ཡིན་ནའི་དེ་ནི་དོན་དག་ཡོད་པ་ར་བ་རྩ་ནས་བྱུང་མི་འདུག་ད་ད་རེས་བར་དེ་ནི་ངས་ལུས་འདི་བལ་བླ་མ་དཀོན་མཆོག་ལ་ཡར་དེ་ནི་ཚོགས་འཁོར་ལ་ཡར་ཕུལ་ད། ངས་བླ། ངས་དེ་ནི་ལུས་འདི་བླ་མ་དཀོན་མཆོག་ལ་ཡར་ཚོགས་ལ། ཚོགས་འཁོར་ལ་ཡར་ཕུལ་རྗེས་དེ་ནི་དོན་ཆེན་དོན་དང་ལྡན་པ་ཞིག་བྱེད་བསམ་པ་ར་བ་དེ་འདྲ་གི་དེ་ནི་འཕེན་པ་བཏང་དགོས་རེད་ཟེར་ནས་བསྒོ། ད་དེའི་རྗེས་ཐོག་དེ་ལ་དེ་ནི་རང་སེམས་པས་རང་རྡོ་རྗེ་རྣལ་འབྱོར་མ་གསལ་བསྡད་པ་དེ་གི་ནི་རང་སེམས་བམ་པའི་སྙིང་ག་ལ་ཡོད་བསྡད་པ་ཅིག་ཡོད་ར་བ་འོ་དེ་སྐད་ཅིག་གི་བར་དེ་ནི་རྡོ་རྗེ་རྣལ་འབྱོར་མ་ཆུང་ཆུང་ཅིག་ལ་བར་གྱུར་ནས་ད།

སྙོམས་འཇུག་མཛད་པ་རེད་བ་དེ་འདྲ་ཅིག་གསུངས་ཡོད་རེད་དེ་ཡིན་ནའི་དེ་ནས་རྩ་བའི་བླ་མ་ཁྲིད། རྩ་བའི་བླ་མའི་སྐུ་མདུན་དེ་ལ་སླེབས་པའི་མོས་པ་བྱ་བ་རེད་མ་གཏོགས་པས་རྩ་བའི་བླ་མ་དེ་ནི། ག་སོགས་ཀྱི་ཡོད་མེད་དེ་ནི་སྙོམས་པར་འཇུག་པ་རེད་བ་དེ་འདྲ་དང་དེ་འདྲས་ཀྱི་དེ་ནི་སྐད་ཆ་མ་རེད་ཟེར། དེ་ནས་རང་སེམས་རྡོ་རྗེ་རྣལ་འབྱོར་མ་དེ་དེ་ནི་བླ་མའི་སྐུ་མདུན་དེ་ལ་སླེབས་པ་སྒང་ལ་དེ་ནི་མ་ཕྱི་དྲག་ལོག་ནི། མ་ཕྱི་དྲག་ལོག་ནི་མར་དེ་ལྟ་དུས་ཚོད་ནས་རང་གི་ཕུང་པོ་རྙིང་པ་ཅིག་ཡོད་རེད་བ་དང་རང་གི་ཕུང་པོ་རྙིང་པ་དེ་ཐ་མལ་པའི་ཕུང་པོ་ཅིག་ནི། དེས་དེ་ནི། གྲྭ་པ་རབ་ཏུ་བྱུང་བ་རེད་བ་དེ་འདྲས་ཡིན་ནའི་དེ་ནི་རབ་བྱུང་གི་ལུས་ལ་བསམ་བློ་བཏང་རྒྱུ་ཡོད་པ་མ་རེད། དེ་སྔས་མ་གི་དེ་ནི།

སེམས། བ་དག་ཏུ་སེམས། འདི་བཞི་བསམ་བློ་བཏང་ཡ་དེ། ད་དཀོན་མཆོག་སྲིད་ཞུའི་མགྲོན། མགོན་པོ་ཡོན་ཏན་གྱི་མགྲོན། རིགས་དྲུག་སྙིང་རྗེའི་མགྲོན། གདོན་བགེགས་ལན་ཆགས་ཀྱི་མགྲོན། ཟེར། འདི་ནི་མགྲོན་ཚན་བཞི་དེ། ད་བླ་མ་ཚོས། དེ་ནི་གཡས་གཡོན་དང། འབྲེལ་ཡ་དེ། ནི་དུག་སེལ། མགྲོན་ཚན་བཞི་བསམ་བློ་བཏང་ཡ་དེ། ད། ད་ལན་དེའི་ཁ་ཐུག་ལ་ཡི་དུག་སེལ་རེད། དེ་མ་ཡིན་པ་དེ་ནི། གཏོར་མ། གཏོར་མ་བརྒྱ་རྩ་བཏང་ཡ་ར་བ་དེ་འདྲ་དང། དེ་གང་གནོད་སྦྱིན་གསུར་བཏང་ཡ་ར་བ་དེ་འདྲ་དང། དུས་ཚོད་གང་ག་ལོ་ལ་ཡ་དེ་ནི། འོ་དེ། མགྲོན་ཚན་བཞི་གི་བསམ་བློ་བཏང་ཡ་དེ། དུག་སེལ་ནི། གནས་པ་དེ། ཚང་མ་ལོ་ལ་འཁྱེར་ཆོག་རེད།

དེ་ནས་བླ་མའི་གསུང་གི་བྱིན་རླབས་ང་ལ་ཞུགས་པའི་མོས་པ་བྱས། སྤྱོད་ལམ་རྫོགས་རིམ་བསྒོམ་པ་ལ་དབང་རེ་བྱས་པ། དེ་ནས་ལོངས་སྐུ་འགྲུབ་ཡག་གི་དེ་ནས་བག་ཆགས་བཞག་པ་རེད། ད་དེ་ནས་ཡང་ཅིག་བཏབ་སྟེ་དེ་ནས་ཐུགས་ཀ་ཧཱུྃ་ཡིག་ནས་འོད་ཟེར། འོད་ཟེར་སྔོན་པོ་བྱས་ནས་ཐུགས་ཀ་ཧཱུྃ་ཡིག་ནས་བས་འོད་ཟེར་སྔོན་པོ་ཞིག་བྱུང། དེ་ནས་དེ་ནས་རང་གི་སྙིང་ག་ལ་ཐིམ།